དེ་ཡང། Australian Aged Collaboration། ཞེས་པའི་ཚོགས་པས། ཏོག་ནད་ཁྱབ་པའི་རྐྱེན་གྱིས་ལས་བྱེད་པ་འདང་ངེས་མེད་པའི་རྒན་རྒོན་རྣམས་ཁེར་རྐྱང་ལུས་པའི་སེམས་ཁྲལ་གནང་བཞིན་ཡོད་པ་རེད། དེ་ཡང Australia ནང་ཏོག་ནད་ཀྱི་རྐྱེན་པས་རྒན་གསོ་ཁང་ཁག་གི་ནང་ནད་པ་མང་པོ་ཞིག་ཐོན་བཞིན་ཡོད་པ་མ་ཟད། རྒན་རྒོན་མང་པོ་ཞིག་ནད་དེའི་རྐྱེན་གྱིས་འདས་གྲོངས་སུ་གྱུར་གྱི་ཡོད་པས་ཁོང་ཚོའི་ནང་མི་རྣམས་ལ་སེམས་ཁུར་ཆེན་པོ་སྐྱེ་བཞིན་ཡོད་པ་རེད། Queensland མངའ་སྡེ་ཁོ་ནའི་ནང་རྒན་གསོ་ཁང་གི་ནང་ནད་པ་བརྒྱད་ཅུ་གྱ་དགུ་ཙམ་ཐོན་ཡོད་པས། ཉི་ཤུ་རྩ་ལྔ་ཙམ་རྒན་རྒོན་ཡིན་པ་རེད་འདུག་དེར་བརྟེན་རྒན་གསོ་ལྟ་སྐྱོང་ཁང་གི་ལས་བྱེད་པ་རྣམས་ལ་ཡང་གནས་སྟངས་ཧ་ཅང་དཀའ་མོ་ཆགས་ཡོད་པའི་སྐོར་རྒན་གསོ་ཁང་གི་ལས་མི་སྐྱིད་སྡུག་གི་འགན་འཛིན Carolyn Smith ལགས་ཀྱིས་འགྲེལ་བརྗོད་གནང་དོན།
ལས་བྱེད་པ་རྣམས་ལ་དཀའ་ལས་ཆེན་པོ་ཡོད་པས་ཁོང་རྣམས་ཐང་ཆད་པ་མ་ཟད་རྒན་རྒོན་རྣམས་ལ་ལྟ་སྐྱོང་ཚད་ལྡན་ཞིག་བྱེད་ཐུབ་མ་སོང་བསམ་པས་སེམས་ལ་ཡང་དོག་ཁྲེས་ཆེན་པོ་འཁྱེར་དགོས་པ་ཡོང་གི་ཡོད། ལྕམ Smith ལགས་ཀྱིས་རྒན་གསོ་ཁང་ནང་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་རྒན་རྒོན་རྣམས་ཕན་ཚུན་འབྲེལ་བ་བྱེད་མི་ཐུབ་པར་རང་ཉིད་ཁེར་རྐྱང་ལུས་པའི་ཉེན་ཁ་མཐོང་གི་འདུག་ཞེས་ཁོང་མོས་གསུངས་དོན། རྒན་གསོ་ཁང་ཁག་ནང་གནས་སྟངས་ཧ་ཅང་ཛ་དྲག་པོ་ཆགས་ཡོད། རྒན་རྒོན་ལྟ་སྐྱོང་ཚད་ལྡན་ཞིག་བྱེད་ཐུབ་ཀྱི་མེད་པས། དེ་ད་ཆ་ང་ཚོའི་རྒན་རྒོན་རྣམ་པར་བདེ་འཇགས་མེད་པའི་གནས་ཤིག་ཡིན། ལྷག་པར་དུ་ང་ཚོའི་གཞུང་གིས་ཀྱང་གནས་སྟངས་དེའི་ཐད་ཐག་གཅོད་ལེགས་པོ་ཞིག་བྱས་མེད། ཡང་ལས་མི་སྐྱིད་སྡུག་ཚོགས་པས་གལ་ཏེ་གཞུང་གིས་ཏོག་ནད་ཡོད་པའི་མི་ཞིག་དང་ཐད་ཀར་འབྲེལ་བ་བྱུང་ཡོད་པའི་ལས་བྱེད་ཚོར་མུ་མཐུད་རྒན་གསོ་ཁང་ནང་ལས་ཀ་བྱེད་བཅུག་པ་ཡིན་ཚེ་རྒན་རྒོན་རྣམས་ཀྱི་བདེ་འཇགས་ཆེད་སེམས་ཁུར་ཆེན་པོ་ཡོད་པ་འགྲེལ་བརྗོད་གནང་ཡོད། འོན་ཀྱང་ཨོསྟྲེ་ལི་ཡའི་རྒན་རྒོན་དང་སྤྱི་ཚོགས་ཞབས་ཞུའི་མཐུན་ཚོགས་ཀྱི་འགན་འཛིན Paul Sadler ལགས་ཀྱིས་གནས་སྟངས་ཛ་དྲག་འོག་ཉེན་ཁ་ཆེ་བའི་ལས་བྱེད་པ་རྣམས་མུ་མཐུད་རང་ཉིད་སྲུང་སྐྱབས་ཀྱི་ཡོ་ཆས་ཚད་ལྡན་གོན་ནས་ལས་ཀ་ལས་ཆོག་པ་བཟོ་རྒྱུ་དེ་གནས་སྟངས་དང་མཚུངས་པ་ཞིག་ཡིན་པ་ཁོང་གིས་འགྲེལ་བརྗོད་གནང་དོན། དེ་ནི་གོམ་པ་ཡག་པོ་ཞིག་རེད་ལ། Australian Aged Care Collaboration། ཞེས་པའི་མཐུན་ཚོགས་ཀྱིས་བཀའ་བློན་ལྷན་ཚོགས་ལ་གྲོས་འཆར་དེ་ལྟར་བཏོན་ཡོད་པ་ཞིག་རེད། འོན་ཀྱང་ང་ཚོར་ཆ་སྒྲིག་དེ་དང་འབྲེལ་བའི་ཡིག་ཆ་རྒྱས་པ་རྣམས་བལྟ་རྒྱུ་དགོས།

གནས་སྟངས་ཛ་དྲག་དང་ལས་བྱེད་པ་འདང་ངེས་མེད་པའི་གནས་སྟངས་འོག་གཞུང་གི་ཆ་སྒྲིག་གསར་པ་དེ་ཡང་དག་པ་ཞིག་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། ངས་གོ་ཐོས་བྱུང་བ་ལ། དེ་སྔོན་གྱི་ཆ་སྒྲིག་ལྟར་ན་རྒན་གསོ་ཁང་ཁག་གི་ནང་ལས་བྱེད་པ་བརྒྱ་ཆ་བཅུ་ནས་བཅུ་གསུམ་བར་ནད་པ་དང་ཐད་ཀར་འབྲེལ་བ་བྱུང་ནས་ལས་ཀར་འགྲོ་མི་ཐུབ་པའི་གནས་སྟངས་ཤིག་ཆགས་ཡོད་པ་གོ་སོང། སྲིད་བློན་མོ་རི་སོན་མཆོག་གིས་རྒྱལ་ཡོངས་བཀའ་བློན་ལྷན་ཚོགས་ཀྱི་ཚོགས་འདུ་གྲུབ་རྗེས་གཞུང་གི་ངོས་ནས་རྒན་གསོ་ཁང་ཁག་གི་ནང་ལས་བྱེད་པ་འདང་ངེས་ཡོང་བའི་ཆེད་ཤུགས་རྒྱག་རྒྱུ་ཡིན་པའི་འགྲེལ་བརྗོད་གནང་དོན། ང་ཚོའི་ལས་འགན་བཞིན་རྒན་གསོ་ཁང་དང་གནད་འགག་ཆེ་བའི་ལས་འགན་གཞན་ཁག་ཏུ། Rapid Antigen Test། ཞེས་པའི་བརྟག་དཔྱད་ཆེད་མཐུན་རྐྱེན་མུ་མཐུད་བསྐྲུན་རྒྱུ་ཡིན། དེ་བཞིན་མངའ་སྡེ་སོ་སོའི་ནང་བརྟག་དཔྱད་དེའི་ཡོ་ཆས་གང་མང་ཐབས་ཤེས་གནང་བཞིན་ཡོད། ཡང་འཕྲོད་བསྟེན་སྤྱི་ཁྱབ་འགན་འཛིན་སྐུ་ཞབས Paul Kelly མཆོག་གིས་བཅའ་སྒྲིག་གསར་པ་དེའི་འོག་རྒན་གསོ་ཁང་དང་བཟོ་ལས་གཞན་ཁག་གི་ནང་ལས་བྱེད་པ་འདང་ངེས་མེད་པའི་དཀའ་ངལ་སེལ་ཆེད་ཐག་གཅོད་བྱས་ཡོད་པ་ཞིག་ཡིན་ཚུལ་འགྲེལ་བརྗོད་གནང་དོན།

ཁྱིམ་ཚང་མང་པོ་ཞིག་གིས་རང་ཉིད་ཀྱི་ནང་མི་རྒན་གསོ་ཁང་ན་ཡོད་པ་རྣམས་ཏོག་ནད་ན་ནས་འདས་གྲོངས་སུ་གྱུར་བ་ལས་ལས་བྱེད་པ་འདང་ངེས་མེད་པའི་རྐྱེན་གྱིས་ལྟ་སྐྱོང་ཚད་ལྡན་ཐོབ་མི་ཐུབ་པར་འཐུས་ཤོར་གྱི་རྐྱེན་པས་འདས་གྲོངས་སུ་གྱུར་བར་ཞེད་སྣང་ཆེ་བ་བྱེད་བཞིན་ཡོད། ཡང Victoria མངའ་སྡེ་གཞུང་གིས་རྒན་གསོ་ཁང་ཁག་ཏུ་ཐུག་འཕྲད་ཡོང་མཁན་མི་ཚང་མས་དེར་མ་ཡོང་གོང་ལ Rapid Antigen Test ཞེས་པའི་བརྟག་དཔྱད་དེ་དགོས་པར་ལམ་སྟོན་གནང་ཡོད་པ་རེད། ད་ལྟའི་ཏོག་ནད་ཁྱབ་གདལ་གྱི་གནས་སྟངས་འོག་འཕྲོད་བསྟེན་རོགས་སྐྱོར་དང་འབྲེལ་བའི་གནས་ཚུལ་ཆེད། sbs.com.au/coronavirus དུ་བསྐྱོད་གནང་རོགས།